བསྟན་པ་ལ་སྒོར་ཞུགས། གྲྭ་ས་ཆེན་པོ་ལ་སློབ་གཉེར་འདུག་བྱས། དགེ་བའི་བཤེས་གཉེན་བཅུ་གཉིས་ཀྱིས་དེང་ཕྱིན་ཉེར་གཏད་སུ་ལས་ཐུག་གི་རྒྱུ་མཚན་འདི་ང་ཚད་མས་འདའ་ལ་དེར་བསྟན་པ་ལ་བྱ་བ་བྱེད་རྒྱུ་བྱུང་བ་དང་མཁན་པོའི་ཆོས་བྱེད་ཉེས་བྱེད་རྒྱུ་དེ་ང་རང་གི་ཐུབ་བསྡད་ན་མ་རེད་དེ་རྒན་བཀའ་དྲིན་ཅན་གྱི་ཞལ་ལག་ལ་བལྟས་ན་ཁྱེད་རྣམ་པ་ལ་ངས་དེ་བ་ལས་ལོ་ཙཱ་བའི་ཚུལ་དུ་ངས་ཁྱེད་རྣམ་པ་ལ་ཞུ་རྒྱུ་བྱུང་བ་དེ་ང་ད་རེས་དལ་འབྱོར་གྱི་མི་ལུས་ལན་གཅིག་ཐོབ་པ་དེ་སྐལ་བ་བཟང་སྙམ་པས་ངས་རྗེས་སུ་ཡི་རང་དང་ངས་དགེ་བའི་བཤེས་གཉེན་གྱི་བཀའ་དྲིན་དེ་དུས་ནམ་ཡང་ངས་བརྗེད་ཀྱི་མ་རེད།

མར་མི་དྭགས་གསུམ་གྱི་ཉམས་ལེན་མཐར་ཐུག་པ། འཇམ་མགོན་ཡབ་སྲས་ཀྱི་ཉམས་ལེན་མཐར་ཐུག་པ། དེ་ཐམས་ཅད་པའི་གྲུབ་མཐའ་རིས་སུ་མ་མཆིས་པའི་གྲུབ་མཐའ་རང་རང་སོ་སོའི་བསྟན་པ་རྣམ་པར་དག་པ་དེར། དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ། དགེ་འདུན་གྱི་འདིས་མཚོན་པའི་གི་ཕྱོགས་བཅུའི་དགེ་འདུན་གྱི་སྡེ་རྣམས་ཐུགས་མཐུན་ཁྲིམས་གཙང་བཤད་སྒྲུབ་ཀྱི་ཉམས་ལེན་འཕེལ་བ། ཨཱ་ལས། དགོན་པ་འདི་ཉིད་ལ་རེ་ལྟོས་འཆའ་བའི་སེམས་ཅན་ཚེ་ལས་འདས་པ་རྣམས་བླ་མེད་རྫོགས་བྱང་དུ་ཐོབ་པ། ཚེ་དང་ལྡན་པ་རྣམས་དེ་ནི་པའི།

སྤྱི་ཚོགས་སྙིང་པོ་ལྟར་ཚུལ་བསྟན་གྲགས་ཀྱི་གནས་ཀྱི་འཁོར་བ་ཅན། འཚོ་བ་ངོ་མ་གོམས་པའི་གསུང་རབ་དེ་རྒྱལ་ཁབ་ཀྱི་བཀའ་དྲིན་རེད། དེ་ཡིན་དུས་རྒྱལ་ཁབ་འོས་རྒྱལ་ཁབ་ལ་གནོད་པའི་གི་བྱ་བ། རྒྱལ་ཁབ་ལ་གནོད་པའི་གི་སྐད་ཆ་དེ་རྩ་བ་གི་ཐོག་ནས་མ་བཤད་ན་དགའ་རེད། ང་རུ་གྱོང་རག་རྒྱུ་མ་རུག་རེད། སྔོན་ཆད་ཀྱི་ཉམས་མྱོང་ལ་བསམ་བློ་གཏོང་ད་ཕར་ཆད་ཀྱི་མདུན་ལམ་གྱི་ཐོག་ལ་ང་རུ་བསམ་བློ་ཡག་པོ་གཏོང་ཤེས་རྒྱུ་རེད།

ཨ་རིན་དེ་དེ་ཅིའི་ཚེ་མ་གཏོགས་ཏེ་དེ་ནི་ང་འགྲོ་ཡི་གི་མིན། དེ་ཡིན་དེ་ནི་མཇུག་མཐར་དེ་ནི་བསྟན་པ་རྒྱས་པར་འགྲོ་བ་བདེ་བ་བླ་མ་གཅིག་པུ་བསྟན་པ་ན་སྐུ་ཚེ་བརྟན་པ། སེམས་ཅན་རྣམས་བདེ་སྐྱིད་ཡོང་བའི་ཆེད་དུ་དེ་ནི་དེ་དང་ལྷག་པར་དུ་འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ། འོ་ལེ། ཡུན་ནས་ཡུན་དུ་འོ་ལེ་དར་ཐུབ་པ་གཅིག་དང་དེ་ནི་དཔེར་འཛམ་གླིང་མཐའ་དབུས་ཀུན་ཏུ་རང་ཉིད་ཀྱིས་ཀྱང་དེ་ནི་དཔེར་འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དེ་དང་ལྷག་པར་དུ་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་ནས་བཤད་དེ། བླ་མ་དང་ཆོས་སྐྱོང་གི་དེ་ནས་ཕྲིན་ལས་དེ་འཛམ་གླིང་གི་དེ་ནས་ས་ཀུན་ཏུ་དེ་ནས་སྤེལ་ཐུབ་པའི་དེ་ནས་ཐུགས་སྨོན་སྐྱབས་འཇུག་ཆེ་གནང་བའི་སྨོན་ལམ་དེ་ཡང་སྨོན་ལམ་དུ་འདོན་གྱི།

ཆོས་དཀོན་མཆོག་ཡིན་ན་ཡང་གྲུབ་མཐའ་རིས་སུ་མ་མཆིས་པས། ཆོས་དཀོན་མཆོག་ཡི་གེ་ན་གཅིག་ཡན་ཆད་ཐམས་ཅད་མེད་པ་ལ་ཆོས་དཀོན་མཆོག་གི་འདུ་ཤེས་བཞག་ནས། འདི་རྩིག་ཅིག་རྩིག་མ་བྱེད་དུ་ཀྱང་ཕ་སྨོད། འདི་མ་འགེལ་ཐོ་ཅིག་བྱེད་དུ་ཀྱང་ཕ་སྦྱོང། རྩ་བ་ཉིད་ནས་ཤེས་རུང་མ་ཡིན། ཨ་ཨ་ཁུ་ཚུར། ཁོ་བརྗོད་གཞི་གི་དོན་ལ་བླང་དོར་གྱི་གནད་དོན་མེད་ན་ཡང། ཕྱིན་ཅི་ལོག་པ་ཡིན་ན་ཡང་ཡི་གེ་ཁོ་རང་ཀ་ཁ་ཡིན་དུས་མཚམས་ཀྱི་དོན་ཨཱ་ལི་ཀཱ་ལི་དབྱངས་གསལ་གྱི་གཞུང་ངའི་ནང་ནས་དོན་དཔེ་ཤིས་བསྒྲགས་ངེས་ཡིན་པས། དེ་ཆོས་དཀོན་མཆོག་གི་འདུ་ཤེས་ཀྱང་ཡིན། དགེ་འདུན་དཀོན་མཆོག་ཅིག་ཡིན་ན་ཡང། གྲྭ་བ་རབ་ཏུ་བྱུང་བ་རྣམ་པར་དག་པ། ཨཱ་ལས་ད་ལྟ་གྲྭ་ཆས་ཀྱི་ན་བཟའ། དམར་སེར་ལྷན་པ། དེ་ནས་ལང་ཚོ་ཙམ་ཞིག་ཡོད་ན་ཡང་དགེ་འདུན་དཀོན་མཆོག་གི་འདུ་ཤེས་བཞག་ནས

སྐུ་གསུང་ཐུགས་རྟེན་ཅན་ན་དད་པ་ཡི། དད་པའི་རྟེན་གྱིས་རང་ཉིད་ཁྱིམ་པ་མི་ནག་ཞིག་རེད་པ། ད་ནི་འོ། དེ་ནས། ཨོ་ལེ། སྐྱབས་འགྲོ་གི་བསླབ་བྱ་བསམ་བློ་མི་གཏོང་ད་ནི་འོ་དེ་ངོ་ཚ་རེད་དེ་ན་ང་ཚོ་བོད་མི་རིགས་ཀྱི། གཉིས་ནས་ནང་པ་སངས་རྒྱས་པ། རྒྱུ་འབྲས་ལ་བརྩི་སྲུང་ཡག་པོ་ཞིག། རྒྱུ་དགེ་བ་བྱས་པ་ལས་འབྲས་བུ་བདེ་བ་འབྱུང་བ་དང་རྒྱུ་མི་དགེ་བ་བྱས་པ་ལས་འབྲས་བུ་སྡུག་བསྔལ་འབྱུང་བ་གི་གནས་ཚུལ་དེ་ལ་བསམ་གཞིགས་བྱས

དེ་ནི་རྒྱུད་ཀྱི་འཆད་ཉན་འབྲེལ་བ་ཡི་སྒྲ་མདུན་དུ་སྟེ་ངོ་མ་སྐྱེས་འགགས་ངས་བལྟས་ན་ཨུ་དུམ་ཝ་རའི་མེ་ཏོག་ལས་ཀྱང་དཀོན་པར་སེམས། འདི་ན་གཞོན་ནུའི་ཕྲུ་གུ་ཧ་ཅང་གི་སྐལ་བ་བཟང་པོ་ཧ་ཅང་གི་སྐལ་བ་བཟང་པོ། ང་བཤད་མཁན་གྱིས་ཀྱང་རང་གི་དགེ་བའི་བཤེས་གཉེན། དོན་གྱི་སླད་དུ་མཚན་ནས་སྨོས་ཏེ། འོ་ལེ། རྒྱལ་ང་བ་རུ་ས་གི་བཀའ་དྲིན་ལ་བརྟེན་ནས། ང་འོ་དེ་ནས་པས་འདི་འདྲ་ཞིག་བཤད་རྒྱུ་བྱུང་བ་དེ་ཧ་ཅང་གི་སྐལ་བ་བཟང་པོ།

གོང་དུ་འཕེལ་ལོ་ཞེས་རྒྱལ་བས་གསུངས་པའི་དོན་དེ་བསྒྲུབ་ཕྱིར་དང་དགོས་པ། གཞན་ཡང་མང་དུ་མཐོང་བས་ན་སེམས་ཁྱོད། དགའ་བ་འདི་ལྟར་བསྐྱེད་ན་ལེགས། ལྟས་འདི་རང་གིས་བསྟན་པ་ལ་དེ་ནས་པའི། ལྷག་བསམ་དང་འབྲེལ་བའི་སྒོ་ནས། བསྟན་པ་ལ་དེ་ནས་པའི་ཞབས་འདེགས་དང། དགེ་འདུན་འདུས་མ་བྱས་དང་དག་པ་དག་ལ་གསང་བ་འདུས་པའི་རྒྱུད་ཀྱི་འཆད་ཉན་དང། རང་གི་ཉམས་ལེན་ལ་སྙིང་རུས་བྱས་ཚེ་ཐུང་གཅིག་པོ་འདི་ཉིད་ལ་ཟུང་འཇུག་གི་གོ་འཕང་ཐོབ་རྒྱུ་ཟེར་ཏེ་ཉམས་ལེན་ཡག་པོ་བྱས།